བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་འཕྲེང་རིམ་བྱོན་གྱི་མཛད་པ་རྣམ་ཐར་ངོ་སྤྲོད་ཞུ་རྒྱུའི་ཁྲོད་རྒྱལ་བ་སྐུ་འཕྲེང་དང་པོ་ནས་བཅུ་བཞི་བར་ཡང་སྲིད་ངོས་འཛིན་ཞུས་པ་ནས་བསླབ་པ་སློབ་གཉེར་དབུ་འཛུགས་གནང་བ་དང་རླབས་ཆེན་གྱི་མཛད་འཕྲིན་ཁག་བསྐྱངས་གནང་བ། དམིགས་བསལ་རྒྱལ་མཆོག་ལྔ་པ་ཆེན་པོ་ནས་རྒྱལ་མཆོག་བཅུ་བཞི་བ་ཆེན་པོའི་བར། ཆོས་སྲིད་གཉིས་ཀྱི་མཛད་འཕྲིན་གྱི་ཐོག་ནས་བོད་ཁམས་བྱམས་བརྩེས་བསྐྱངས་གནང་པའི་མཛད་རྣམ་ཞིབ་ཕྲ། ངོ་སྤྲོད་ཞུས་པ་ཁག་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་གཉིས་པའི་ཚེས་བདུན་ནས Podcast ཐོག་རྒྱང་བསྲིངས་ཞུ་རྒྱུ་ཡིན་པས་ནང་དོན་ཞིབ་ཕྲ་རིམ་པས་གསན་རོགས་གནང།